ད་གང་ལྟར་ང་དེ་རིང་དང་པོ་འདི་འདྲའི་ཞུ་འདོད་བྱུང། ད་དོལ་རྒྱལ་ཚོགས་པས་ད་དུས་ད་ལྟ་བར་དུ། ད་ཨ་རི་དང་པོ་དོལ་རྒྱལ་ཁོ་རང་ཆགས་བཞག་པ་ཡིན་ནས། ད་ལོ་བཞི་བརྒྱའི་གོང་ནས་དུས་ད་ལྟ་བར་དུ་ད། ཨ་ནི་ཅིག་མ་བིན་ཁྲམ་པ་གཡོ་སྒྱུ། བྱས་པ་བྱས་ནས་གང་ལྟར་ད།

ད་ད་ད་ད་སྐད་ཆ་འདི་མང་མང་པོ་ཞུ་བཤད་མོ་བ་བྱེད་ར་བ། ད་འདི་ནང་དེ་ཁྱེད་རང་ཚོ་དང་པོ་དེ་ལས་ཡ། དོན་ཚན་གཅིག་གཉིས་ཀྱི་མ་ལས་བསྡུས་བསྡུས་བྱས་ནས་མ་ཞུས་བཤད་ན། ད་དང་པོ་དེ་ཁྱེད་རང་ཚོ་རྒྱལ་བ་རྡོ་རྗེ་འཆང་ཟེར་ནས་མ་རྒྱལ་བ་རྡོ་རྗེ་འཆང་དེ་མ་དེའི་ཡོང་འདི་གང་ལ་གང་ལྟར་པན་ཆེན་སྐུ་གོང་མ་དགོངས་པ་རྫོགས་འགྲོ་འོང་འདི་བཤད་ཡོང་གི་འདུག་བ། འདི་ནི་ཡ་ཁྱོད་ཚོ་འགྲོ་ས་ཡོད་མ་རེད་ད།

འདི་གི་མཚན་འབོད་ཁ་བྱས་མ་གཏོགས་ཅིག་གི་ཁ་ནས་འདི་འབོད་ཁ་བྱས་མ་གཏོགས་ཅིག་གི་བསམ་བློའི་ཞེ་ཕུག་ལ་ཡང་རྒྱ་མི་གཞུང་ལ་ཡང་དཔེ་ལ་ཤེས་དགོས་པ་རེད་བ། ད་དང་པོ་དེ་ང་ག་རེ་ཞུ་འདོད་བྱུང་ཟེར་ན། ཁྱེད་རང་ཚོ་གི་བདེན་པ་ར་སྤྲོད་བདེན་པ་ར་སྤྲོད་བདེན་པ་ར་སྤྲོད་རྩ་ནས་མ་རེད་འདི་རྫུན་པ་ར་སྤྲོད་རེད། རྫུན་གི་ད། རྫུན་གི་ཕུང་པོ་ཡང་སྤུངས་བྱས་ད་གང་ལྟར་ཅིག་མི་མང་ལ་སྟོན་ཡོང་དགོས་བ་རེད་ད་དེ་རིང་ངས་དེ་ག་རེ་ཞུ་འདོད་བྱུང་ཟེར་ན་ཁྱེད་རང་ཚོ་ལ་ཡང་ད་ག་དུས་ངས་དེ་ཉན་པ་ཡིན་ན་གཙོ་བོ་དེ། མ་འོངས་པའི་སེམས་ན་མི་འདུག། ལོ། ལྷག་པར་དུ་བོད་ནང་ལ་གཞིས་ལུས་སྤུན་ཟླ། བོད་ནང་ལ་བཞུགས་མཁན་ཚོ་གི་ད་ལོ་ཆུང་བ་ཚོ་གི་འདི་ཟེར་གྱི་ཡོད་ན། ད་ད་ལྟའི་ཤུགས་ལྡན་གྱི་དོལ་རྒྱལ་བསྟེན་མཁན་འདི་གི་འདི་གི་ཁ་ལ་ཡག་ད་ཅིག་ཨེ་ནི་རྦད་དེ་ཅིག་ཆོས་དེ་ཟེར་ཁ་བྱས་མ་གཏོགས་ཅིག་གི། འདི་ཨེ་ནི་ཆོས་མ་རེད་ཤུགས་ལྡན་ཟེར་དེ་ཆོས་རྩ་ནས་མ་རེད་ལྷ་གསོལ་ཀླུ་གསོལ་འདྲེ་གི་འདྲེ་འབྱུང་པོ་ཅིག་ལ་ཡག་འདི་བསྟེན་དེ་གས་ཀྱི་ལྷ་འདི་ཆོས་རྩ་ནས་མ་རེད། སྐྱབས་མགོན་རིན་པོ་ཆེ་གི་ད་ལྟའི་ད་ལྟའི་འཚོ་ཞིང་གཞེས་བསྡད་པ། གོང་ས་བཅུ་བཞི་པ་ཆེན་པོ་མཆོག་གི། རེད་བ། སངས་རྒྱས་ཀྱི་ཆོས་འདི། ཨ་ནི་བའི་ད་ག་ད་ནི། དུ་གཙོ་བོ་དེ་ང་རང་ཚོ་བོད་ཀྱི་བོད་བརྒྱུད་ནང་བསྟན་ཡོང་ས་དེ་ཐུག་ས་དེ། དཔལ་ནཱ་ལེནྡྲ་བཅུ་བདུན་ནས་མར་ཡོང་བསྡད་པ། འོ་དེ་འདྲས་ཀྱི་གསལ་བོ་བྱས་ན་མ་ད་འཛམ་བུ་གླིང་ལ་ཡོད་པའི་ཉི་ཟླ་ནང་ཉི་ཟླ་ནང་བཞིན་གྲགས་པ་ནང་བཞིན་བཟོས་བཞག་ཡོད་རེད། འདི་ཚང་མས་ད། དཔེ་ཁྱོན་ནས་ད་ཚན་རིག་དང་ཚང་མས་ད་དེ་ལ་ཡ་ཡིད་སྨོན་སྐྱེས་པ་ཅིག་ད་སྐྱབས་མགོན་རིན་པོ་ཆེས་བཟོས་གནང་ཡོད་རེད། དེ་འདྲས་ཅིག་ལ་ཡ། ད་ཆོས་ལུགས་མཐུན་སྒྲིལ་ཡོང་ཡ་ལྷག་པར་དུ། འོ་དེ་འདྲའི་ཡོང་ཡ་དེ་ལི་ཡ་སྐྱབས་མགོན་རིན་པོ་ཆེ་གིས་འབད་བརྩོན་གནང་བ་འདི་ལ་ད་དོལ་རྒྱལ་ཚོགས་པས། ད་ཤུགས་ལྡན་ཟེར་ན་མི་འདུག་ཤུགས་ལྡན་ཁོ་རང་དང་དོལ་རྒྱལ་བསྟེན་མཁན་གྱི་དེའི་ད་མི་རྗེས་འབྲང་པ་དེ་ཚོ་གིས་ད་མིག་ལི་ཡ་ཟུག་ནས་ད་རྒྱ་མི་རང་གི་བྱས་ཡ་དེ་ཁོ་ཚོས་བྱས་ཡོང་གི་འདུག་བ། རྒྱ་མི་གཞུང་གི་བྱས་ཡ་དེ། རྒྱ་རྒྱ་མི་དམར་པོ་གིས་ག་རེ་བྱེད་ཀྱི་ཡོད་རེད། བོད་མི་རིགས་དང་བཅས་པ། དེ་ནང་བཞིན་བོད་ཀྱི་རིག་གནས་དང་རིག་གཞུང་དང་བཅས་པ་ཆོས་དང་རིག་གཞུང་དང་བཅས་པ་ཚང་མ་རྩ་མེད་གཏང་གི་ཡོད་རེད་རྩ་བརླག་གཏོར་གི་ཡོད་རེད། རྩ་མེད་གཏང་གི་མེད་པ་བཟོ་གི་ཡོད་རེད། འདི་མེད་པ་བཟོ་མཁན་མཉམ་དུ་ལ་ད་ལག་འབྲེལ་བྱས་ནས་ད་གང་ལྟར། རྒྱ་མི་རྒྱ་མི་གཞུང་གི་མཉམ་དུ་ལག་འབྲེལ་བྱས་ནས་ད་གང་ལྟར་སྐྱབས་མགོན་རིན་པོ་ཆེ་ལ་ཡ་མཚན་སྨད་ཞུ་གི་འདུག་བ། དོན་དག་ཡིན་ཡིན་འདིར་ཁོ་ཆབ་སྲིད་ཀྱི་གནས་སྟངས་ཐོན་ནས་ཆེད་ལས་ཀ་བྱེད་ཀྱི་ཡོད་རེད་མ་གཏོགས་ཆོས་རྩ་ནས་མ་རེད་ཁོ་ཚོ་ཁ་ལ་ཆོས་ཟ་ཁ་བྱེད་མ་གཏོགས་རྩ་ནས་མ་རེད། རྗེས་དང་པོ་དེ་ཡ་ཨ་ནི་པད་འདི་ཨི་ནི་འཇམ་དཔལ་དབྱངས་ངོ་བོ་དང་ཞུ་བོ་ཡིན་པ་ཡིན་ན། རྗེ་ཡི་དགེ་ལྡན་བསྟན་པ་ཞུ་བོ་ཡིན་པ་ཡིན་ན། རྗེ་རིན་པོ་ཆེ་གིས་གསུངས་པའི་ནང་ལ་ཡ། གང་ལྟར་གསལ་པོ་ཞེ་པོ་གསུང་ཚར་འདུག་བ། མགོན་པོ་མྱུར་མཛད་ཡེ་ཤེས་ཡ་དང་མྱུར་མཛད་ཡེ་ཤེས་ཀྱི་མགོན་པོ་དམ་ཅན་ཆོས་ཀྱི་རྒྱལ་པོ་ཨི་ནི།

འབྱུང་པོ་དོལ་རྒྱལ་ཟེར་ཡ་དེ་དམ་སྲི་ཡིན་པ་ཞིག་ལ་ངོས་འཛིན་གནང་ནས། དུས་ད་ལྟ་བར་དུ་ཁོང་དང་རྟོགས་པ་མཉམ་པ་ཅིག་གི་ཕས་ནི་ད་འདི་རྒྱལ་བ་ལྔ་པ་འདི་འགྲིག་ཡོད་མ་རེད་ཟེར་ནས་ཁོང་རྟོགས་པ་མཉམ་པའི་གང་ཟག་ཅིག་ད་བར་དུ་བྱུང་ཡོད་མ་རེད་ད། ཁོང་དང་རྟོགས་པ་མཉམ་པའི་གང་ཟག་ཅིག་གིས་ཤུགས་ལྡན་ཡག་པོ་རེད་གསུངས་ཡོད་མ་རེད། སྐྱབས་རྗེ་ཕ་བོང་ཁ་བདེ་ཆེན་སྙིང་པོ་ཡིན་པ་ཡིན་ན་ཁོང་རྟོགས་པ་མཉམ་གི་མཉམ་པ་ཡོད་མ་རེད་དེ་མེད་པ་དེ་སྐྱབས་མགོན་རིན་པོ་ཆེ་རང་གིས་ད་གསལ་པོ་ཞེ་ཞིག་དེ་སེ་ར་སྨད་ལ་ཡ་སྔོན་མ་ཉིས་སྟོང་བཞི་ལ་ཡ་གསལ་པོ་གསུང་ཡ། འོ་དེ་ཐག་ཆོད་པ་ཞིག་རེད།

འདི། རྟགས་ལས་སྤྱན་རས་གཟིགས་པ་ངས་སྒྲོན་མོ་བ་ཆེ་དང་པོ་དེ་ལས་ཡ། བྱང་ཆུབ་སེམས་དཔའ་དངོས་ཡིན་པ་ཆེ་སྤྱོད་འཇུག་གི་ཉམས་བཞེས་གནང། མི་ལ་ཡང་མ་སྤྱོད་འཇུག་ཁྲིད་ན་སོ་སོ་གིས་སྤྱོད་འཇུག་ཉམས་བཞེས་གནང་ནས་དེའི་དཔེར་ན་ནམ་རྒྱུན་ཁྲིད་གནང་གི་ཡོད་པ་དེ་རྟགས་གསལ་པོ་ག་རེ་ཡོད་ར་ཟེར་ན། འདི་བྱང་ཆུབ་སེམས་ཐུགས་རྒྱུད་ལ་འཁྲུངས། འདི་བྱང་ཆུབ་སེམས་དཔའ་ཡིན་པ་རྟགས་དེ་གསལ་པོ་ཡོད་རེད། སྤྱོད་འཇུག་ནང་ལ་ཡ་ག་རེ་ཡོད་ར་ཟེར་ན།

ཨོ། དེ་འདྲ་ཞིག་འདུག་བ་དེ་ནང་ལ་ཡང་གང་ལྟར། པཎ་ཆེན་གྱིས་སྐུ་ཁོང་གིས་ག་རེ་གནང་ཡོད་རེད་ཟེར་ན་མ་ཨ་ནི། ཁྱེད་རང་ཚོ་འོན་ཀྱང་ཁྱེད་རང་ཚོ་བླ་སྤྲུལ་མང་ཆེ་བ་བླ་སྤྲུལ་ཤ་སྟག་རེད་ཧེ་ད་ཁྱེད་རང་འོན་ཀྱང་ཁྱེད་རང་ཚོ་མང་ཆེ་བ་བླ་སྤྲུལ་ཤ་སྟག་རེད། མ་འོངས་པར། བསྟན་པ་དང་དགོན་པ་སོགས་བོད་བརྒྱུད་ནང་བསྟན་འཛིན་སྐྱོང་སྤེལ་གསུམ་གྱི་འགན་ཡོང་གི་ཡིན་ཕྱིར། ཁྱེད་རང་ཚོ་མ་འོངས་པར་བསྟན་པ་དང་དགོན་པ་འཛིན་སྐྱོང་གི་བཀྲ་ཤིས་ལྷུན་པོ་བཅའ་ཡིག་འདི། གཙོ་བོར་བཟུང་ན་ཧ་ཅང་ཡག་པོ་ཡོད་པ་རེད། བཅའ་ཡིག་འདི་འཐུས་སྒོ་ཚང་ཞིང་ཕུན་སུམ་ཚོགས་པ་ཞིག་ཡིན། དེར་བརྟེན་དེ་རིང་ངས་ཁྱེད་རང་ཚོ། བཀྲ་ཤིས་ལྷུན་པོ་བཅའ་ཡིག་བཙན་པོ་མ་རེ་གནང་གི་ཡིན། ཞེས་སྐབས་དེར་པེ་ཅིང་ནང་བསྟན་སློབ་གླིང་ནང་ཞུགས་པའི་སློབ་མ་ཚང་མར་དཔེ་རས་སེར་པོ་ཞིག་དང་བཅས་བཀྲ་ཤིས་ལྷུན་པོ་བཅའ་ཡིག་བཙན་པོ་མའམ། ཁྲིམས་མིན་སྲོག་གི་གཤེད་དུ་རབ་བརྗིད་གསེར་གྱི་རྡོ་རྗེའི་གཉའ་ཤིང་ཞེས་པ་དེ་རེ་རེ་གནང་རབས་དང། ལོ་ཟླ་དེ་མ་ལོག་ཆགས་སྡང་ལོག་མོག་བྱེད་བ། འདིའི་མགོ་དེ་མ་བཏགས་ད་ལྟ། འདིའི་ནང་ལ་ཡང་ག་རེ་ཡོད་རེད་ཟེར་ན་ན། ཞུས་པ་ཡིན་ན་བཅའ་ཡིག་འདི་ནང་ལ་ཡང། བར་སྐབས་ཤིག། དགོན་པའི་ཐོ་ཁོངས་སུ་གདོན་འདྲེ། རྩ་སྦུགས་སུ་འདྲེན་པ་ཁ་ཡར་བྱུང་ཡོད་ཚོད་འདུག་པ། ཕྱིན་ཆད་ལ་མོ་ཆོས་སྐྱོང་སོགས་དམིགས་བསལ་མ་གཏོགས། གང་བྱུང་ཁོག་ཞུགས་བྱས་མི་ཆོག། ཆོས་སྲུང་ཡེ་ཤེས་ཀྱི་སྤྱན་ལྡན་རྡོ་རྗེའི་སྲུང་མ་ལས། དོལ་རྒྱལ་སོགས་མཁའ་ལ་རྒྱུ་བའི་ཡི་དྭགས་འདྲེ་ངན་གྱི་རིགས་ལ། གསོལ་ཁ་བྱས་པས་མཚོན། བསྟེན་ཅིང། སྐྱབས་སུ་འགྲོ་བ་ནང་པ་སངས་རྒྱས་པའི་བསྟན་པའི་འཇུག་སྒོ་སྐྱབས་འགྲོ་འགལ་ཟླར་འདུག་པས་མི་བྱེད། ཅེས་དོལ་རྒྱལ་གྱི་མིང་དངོས་སུ་སྨོས་ཏེ་དམ་དྲག་ཤུགས་ཆེན་པོ་གནང་འདུག་པས་བཀྲ་ཤིས་ལྷུན་པོ་བཅའ་ཡིག་དེ་ཆེད་དུ་འགྲེམས་སྤེལ་གནང་འདུག་ཨོ་ད་རེ། པཎ་ཆེན་སྐུ་གོང་མས་ཁྱེད་རང་ཚོ་གི་རྒྱ་བོ་རྡོ་བཅའ་ཡིན་ཟེར་དེ་གི། ཤུགས་ལྡན་བསྟེན་རྒྱུ་མེད་པ་ཤུགས་ལྡན་ལ་སྙིང་པོ་མེད་པ། དེ་སྙིང་པོ་མེད་པ་མ་ཟད་པའི་དེ་ནི་བོད་བརྒྱུད་ནང་བསྟན་ལ་ཡང་སློབ་སྦྱོང་གནང་མཁན་གི་བླ་མ་དགེ་བཤེས་སྤྲུལ་བའི་སྐུ་ཡོངས་རྫོགས་ལ་ཡང་ག་དུས་མཇལ་བ་ཡིན་ན་དེ་གི་ནང་དེ་ག་ལ་ཡང་མ་ཨ་ནི། བཀྲ་ཤིས་ལྷུན་པོ་བཅའ་ཡིག་བཙན་པོ་མ་ཟེར་གནང་བསྡད་དེ།

སྐྱབས་མགོན་རིན་པོ་ཆེས་བོད་ཕུང་ཡ་ཕུང་མཁན་རེད་གཅིག་རེད་ཆོས་སྲིད་དོན་ནས་ཕུང་མཁན་རེད་གསུང་གི་འདུག་བ་རྩ་བ་ཉིད་ནས་མ་རེད། ད་ལྟའི་འཚོ་ཞིང་གཞེས་པའི་ཨ་ནེ་གོང་ས་སྐུ་འཕྲེང་བཅུ་བཞི་པ་ཆེན་པོ་ཁོང་གིས་ཁོང་མེད་ན་ད་དུས་ང་ཚོ་བོད་པ་འདི་ག་འདྲ་ཞིག་སླེབས། བོད་ཆོལ་ཁ་གསུམ་ཟེར་ཡ་འདི་ད་མིང་ཙམ་མེད་པ་ལྷག་ཡ་མེད་པ་རྒྱ་མི་གི་ཁ་འཐོར་བའི་རྩ་གཏོར་བའི་ཡར་གཏོར་མར་གཏོར་ཡ་བཟོས་སོང་ང། ང་ཚོ་རྒྱ་གར་ལ་མི་འབུམ་གཅིག་ལས་བཙན་བྱོལ་སླེབས་ནས་གང་ལྟར་འཛམ་བུ་གླིང་འདིའི་ནང་ལ་ཡང་བོད་བརྒྱུད་ནང་བསྟན་དང་གང་ལྟར་བོད་མི་རིགས་ཟེར་ཡ་དེ་གང་ལྟར་བའི་ཆགས་འཇིག་ཆགས་འཇིག་གི་མཚམས་ལ་སླེབས་ཡོད་ན་ཡང་གང་ལྟར་བོད་མི་རིགས་ཟེར་ཡ་དེ་གནས་ཐུབ་པ་ཅིག་གང་ལྟར་བཟོས་སོང་ཨ། ང་ད་ང་ཚོ་ག་པར་ཕྱིན་པ་ཡིན་ནའི་མགོ་བཀྱག་བཀྱག་བྱས་ནས་འགྲོ་ཡ་དེ་སུའི་བཀའ་དྲིན་རེད། འོ་དེ་སྐྱབས་མགོན་ཞུ་བའི་བཀའ་དྲིན་ཡིན་པ། ཁྱེད་རང་ཚོ་གི་ད། ཤར་དགའ་ལྡན་དང་སེར་སྤོམ་ཁམས་ཚན་ཟེར་སེར་སྤོམ་སེར་སྤོམ་གྲྭ་ཚང་ཟེར་ཡ་དེ་ག་དེ་འདེབས་མ་འདོད་དེ་སུ་སོ་སོ་བུད་པ་སོ་སོ་བུད་པ་སོ་སོ་བཟོས་སོང་ཨ། རྗེ་རིན་པོ་ཆེ་གི་བསྟན་པ། དགེ་ལུགས་ཀྱི་བསྟན་པ་ནང་ལ་ཡོད་དེ། རྗེ་རིན་པོ་ཆེ་གི་བསྟན་པ་གཏན་ལ་ཕབ་བཞག་པ་དེ་ལས་དེའི་ལམ་ཁ་སྒང་ལ་མ་ཕྱིན་པར་ལམ་ཁ་ལོག་པ་ཞིག་སྒང་ལ་འགྲོ་བཞག་དུས་སྒང་ལ། འདིར་སྐྱབས་མགོན་རིན་པོ་ཆེ་གིས་གང་ལྟར་བསྟན་པ་དག་ཐེར་མཛད་ནས་སངས་རྒྱས་ཀྱི་བསྟན་པ་དག་ཐེར་མཛད་ནས་མར་ཕེབས་ཡོང་དུས་སྒང་ལ། ཁྱེད་རང་ཚོ་རང་བཞིན་གྱིས་མར་བུད་སོང་ཨ། རྒྱུ་མཚན་འདི་རེད། ཚོ་སོ་སོ་བུད་པ་སོ་སོ་ཧ་གོ་གི་མི་འདུག་བ། ད་ད་དུང་མི་ལ་ཡར་བདེན་པ་ར་སྤྲོད་བྱེད་ཀྱི་ཡིན་གཅིག་བྱེད་ཀྱི་ཡིན་བཤད་ཡ་དེ། ངས་བལྟས་ན་ཧམ་པ་ཆེ་ཐག་ཆོད་རེད། ད་ནི་ངས་གོང་དུ་ཞུས་ཚར། ཤུགས་ལྡན་ཁོ་རང་དང་པོ་བྱུང་དུས་ནས་ལོ་བཞི་བརྒྱ་གོང་ནས་ཁོ་མ་བིན་བཤད་ནས་བྱུང་འདུག་བ། ད་དེའི་རྗེས་འབྲང་དང་བཅས་པ་ད་མ་བིན་དང་ཧམ་པ་དང་ཁྲམ་པ་དང་མི་བསད་ཡག་དང་ད་བྱས་ཡོང་གི་འདུག་བ། ཁྱེད་རང་མཚན་ཉིད་རྒན་ལགས་ག་འདྲའི་བཀྲོངས་པས་དེའི་དགེ་ཕྲུག་གཉིས་དེ་ག་འདྲའི་བཀྲོངས་པས། ག་འདྲའི་མ་བིན་བཤད་པས། ཨ་ལེ་གདན་ས་ནང་ལ་མི་གི་རྩྭ་ཁང་ལ་ག་འདྲའི་མེ་ག་འདྲའི་བརྒྱབ་པས། ངོ་བོ་དེ་འདྲའི་རེད། ད་དེ་གི་སྒང་དགོངས་པ་བཞེས་དང་ག་འདྲའི་ཡོང་སྟངས་དེ་གི་ཅིག་གཟིགས་དང་ག་འདྲའི་བྱུང་འདུག།

ད་དུང་ང་ཚོའི་གི་ཁ་ལ་ཡར་གཅིག་སངས་རྒྱས་ཀྱི་བསྟན་པ་ཟེར་ན་ཞུ་བཤད་ཁ་བྱས་མ་གཏོགས་ཅིག་གི། རྒྱལ་པོ་དོལ་རྒྱལ་ཟེར་མཁན་བསྟེན་ཡ་འདི་ད་ཁྱེད་རང་ཚོ་དེ་ངས་འདི་ད་ལོ་ཆུང་ང་ཚོ་གཟིགས་མཁན་ཡོད་ན་རྒྱལ་པོ་དོལ་རྒྱལ་ཤུགས་ལྡན་ཟེར་འདི་ཆོས་རྩ་བ་ཉིད་ནས་མ་རེད་ཤུགས་ལྡན་བསྟེན་ཡ་འདི་ཤུགས་ལྡན་ཟེར་འདི་འདྲེ་རེད་འབྱུང་པོ་རེད་ཡི་དྭགས་ཅིག་རེད་ཁོ་མཁའ་ལ་རྒྱུ་བའི་ཡི་དྭགས་ཅིག་རེད། དེ་འདྲེ་བསྟེན་ཡ་འདི་སངས་རྒྱས་མ་རེད་སངས་རྒྱས་ཀྱི་བསྟན་པ་ལ་ཚུད་ཀྱི་ཡོད་མ་རེད་ལྷག་པར་དུ་སྐྱབས་འགྲོ་འགལ་གྱི་ཡོད་རེད།

དྲེགས་པ་མཚན་ལྡན་རེད། མཚན་ལྡན་ཡིན་པའི་རྟགས་དེ་ག་རེ་རེད་ཟེར་ན། གུ་རུ་རིན་པོ་ཆེ་རང་གིས་དམ་ལ་བཏགས་བཞག་པ། རྒྱལ་པོ་ཁྲི་སྲོང་ལྡེ་བཙན་སྐབས་ལ་གུ་རུ་རིན་པོ་ཆེ་རང་གིས་བསམ་ཡས་བཞེངས་པའི་སྒང་ལ་དམ་ལ་བཏགས་བཞག་ནས་པའི་སྲུང་མ་བྱས་ཏེ་དཀྱིལ་འཁོར་ནང་ལ་བཅུག་ནས་སྔགས་ཀྱི་སྔགས་རིག་པའི་དམ་ལ་བཏགས་བཞག་པ་ཞིག་རེད། དེ་ལོ་རྒྱུས་ནང་ལ་ཡོད་རེད་དེ་ག་དེ། དཔལ་ལྡན་ལྷ་མོ་སོགས་ལ་ཆ་བཞག་པ་ཡིན་ན། བསྟན་འགྱུར་ནང་ལ་ཡོད་རེད་རྒྱུད་རྩ་བའི་ནང་ལ་རྒྱུད་ནང་ལ་ཡོད་བསྟན་འགྱུར་ནང་ལ་ཡོད་རེད་དེ་ག་ཚང་མ་ལོ།

ལྷན་སོང་ཨ། འདི་ཡིན་དུས་ང་ཚོ་ལོ་གཞོན་པ་ཚོ་གིས་དངོས་གནས་འདི་ལ་ད་སྐྱབས་མགོན་རིན་པོ་ཆེ་གིས་ད་བསྟན་པ་དག་ཐེར་མཛད་ནས་འདི་དངོས་གནས་ཤུགས་ལྡན་འདྲེ་རྒྱལ་པོ་ཤུགས་ལྡན་ཟེར་དེ་མེད་པ་བཟོས་ནས་རྩ་མེད་བཏང་དགོས་འདི་གལ་ཆེན་པོ་རེད་མ་གཏོགས་ཅིག་གིས་འདི་ཁ་ལ་ཡ་ཆོས་ཡིན་ཆོས་ཡིན་ཟེར་མཁན་ཡོང་ཨ་འདི་ལྐུགས་པའི་སྐད་ཆ་རེད་ཆོས་རྩ་ནས་མ་རེད་རྒྱ་མི་གཞུང་གིས་འདི། བོད་བརྒྱུད་ནང་བསྟན་འདི་རྩ་མེད་བཟོ་ཡ་རྒྱ་མི་གཞུང་གིས་རྒྱ་མི་གཞུང་ཁོ་ཚོ་ཁོག་པ་འཛུལ་ནས་བྱེད་གོ་ཨ་ད་རྒྱ་མི་གཞུང་གིས་ཤུགས་ལྡན་དང་འབྲེལ་མ་འབྲེལ་ཟེར་བཞིན་ནས་ད་གང་ད་ཡ་ཨ་ནི་རྒྱ་མི་གཞུང་དམར་པོ་འདི་ཁོ་ཚོ་ཁོག་པ་ལ་ཡ་པེ་ཤག་བརྫངས་བྱས་ཨ་ད་ཁ་ནས་མར་འདི་ཐོན་ཡོང་གི་ཡོད་རེད་མ་གཏོགས་ཅིག་གིས